ད་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་གཅིག་གི་ཉིན་བྱ་རྒྱུའི་སྲིད་འཛིན་གྱི་འོས་བསྡུ་དེའི་སྐབས་སུ་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི། ལས་ཐོག་སྲིད་འཛིན་ཇོ་བྷའི་ཏིན་གྱིས་འོས་བསྡུའི་དྲིལ་བསྒྲགས་གནང་བའི་སྐབས་སུ་ཁོང་ལ་འོས་ཤོག་འཕེན་དགོས་པའི་རྒྱུ་མཚན་གཙོ་བོར་དྲོངས་བཞིན་པ་དེ་ནི། གལ་ཏེ་ཁོང་ལ་འོས་ཤོག་མ་འཕེན་བ་ཡིན་ཚེ་ཁོང་གི་ཁ་གཏད་སྤྱི་མཐུན་ཚོགས་པའི་ཚོགས་མི་མདུན་རྒྱུག་པར་གནས་སྲིད་པ། དེ་སྔའི་སྲིད་འཛིན་ཌོ་ནལ་ཐྲམ་ལ་འོས་བསྡུའི་རྒྱལ་ཁ་ཐོབ་སྲིད་པ་ཞིག་ཆགས་རྒྱུ་ཡིན་པ་དང། ཡང་དེ་འདྲ་བྱུང་བ་ཡིན་ན་ནི་ཨ་མི་རི་ཀའི་དམངས་གཙོར་གཏོར་བཤིག་འགྲོ་གི་རེད་ཅེས་ཉེན་བརྡ་ཤུགས་ཆེ་ཞིང་ལན་མང་གཏོང་ཡག་དེ་ཡིན་པ་རེད། ཡིན་ན་ཡང་སྐུ་ཞབས་བྷའི་ཏིན་གྱིས་ཉེ་ཆར་དེ་སྔའི་བཟོ་གྲྭ་མང་པོ་ཡོད་ཀྱང་ད་ཆ་ཚོང་དང་ལས་ཀ་གང་ཡང་མེད་པར་གྱུར་བའི་པེན་སེལ་བྷེ་ནེ་ཡའི་གྲོང་ཁྱེར་བྷེ་ཐི་ལེམ་གྱི་ནང་ལ་གནས་འཁོད་ཧི་སྤེ་ནིག་མི་རིགས་བ་དེ་ཚོ་ལྟ་བུར་དམངས་གཙོ་སྲུང་སྐྱོབ་ཀྱི་ཆེད་དུ་ཁོང་ལ་འོས་ཤོག་འཕེན་དགོས་པའི་བརྡ་ལན་དེ་རང་གཏམ་བཤད་གནང་ཡོད་པ་དེ་ཚོར། འཚོ་རྟེན་ལས་ཀ་མེད་པར་དཔལ་འབྱོར་གྱི་དཀའ་ངལ་འཕྲད་བཞིན་པའི་མི་དམངས་ཚོར། དམངས་གཙོ་སྲུང་སྐྱོབ་ཀྱི་ལས་འགུལ་དེ་གཅིག་པུས་ཁོང་ལ་འོས་ཤོག་འཕེན་དགོས་པའི་རྒྱུ་མཚན་ཆགས་ཀྱི་མེད་པ་རེད། དེ་བཞིན་མི་རིགས་ནག་པོ་མང་པོ་ཞིག་ལ་ཡང་དམངས་གཙོ་སྲུང་སྐྱོབ་ཀྱི་བརྡ་ལན་དེ་རང་གིས་ཁོང་ཚོའི་བློ་བསྒྱུར་ཐུབ་རྒྱུ་མིན་པ་དང། ཕྱོགས་མཚུངས་བུད་མེད་གཙོ་བོར་གྱུར་པའི་མི་མང་མང་པོ་ཞིག་ལ་མངལ་གནས་ཕྲུག་དོར་གྱི་གནད་དོན་ལ་གལ་གནད་ཆེན་པོ་ཆགས་ཀྱི་ཡོད་པ་དང། དེ་བཞིན་ཉམ་ཐག་སྤྱི་ཚོགས་དང་མཚུངས་དཔལ་འབྱོར་ཉམས་པའི་མི་མང་ཁག་ཅིག་ལ། གཞུང་གིས་ཕྱི་ཕྱོགས་སུ་རོགས་རམ་ཕོན་ཆེ་གཏོང་སྦྱོར་བྱེད་པའི་ཚབ་ཏུ། རང་རྒྱལ་གྱི་དཔལ་འབྱོར་དཀའ་ངལ་སེལ་རྒྱུར་གནད་འགག་བརྩི་གལ་ཡོད་པ་དང། ཕྱོགས་མཚུངས་ས་མཚམས་སྲུང་སྐྱོང་ལ་སོགས་པའི་རྒྱལ་ནང་བདེ་འཇགས་ཀྱི་གནད་དོན་ལ་གལ་གནད་ཆེན་པོ་མཐོང་མཁན་ཚོར་དམངས་གཙོ་སྲུང་སྐྱོབ་བྱེད་མཁན་གྱི་གཏམ་བཤད་གཅིག་པུས་འདོད་བློ་ཁེངས་རྒྱུ་མིན་པ་རེད། དེའི་ཐོག་ལ་སྲིད་འཛིན Biden གྱི་ཁ་གཏད་སྐུ་ཞབས Donald Trump དང་ཁོང་གི་རྒྱབ་སྐྱོར་བ་ཚོས་ད་བར་སྐུ་ཞབས Biden གྱིས་ཨ་མི་རི་ཀའི་དམངས་གཙོ་ལ་ཉེན་ཁ་ཡོད་ཅེས་འདོད་གཏམ་གསུང་ཡ་དེ་ཚོ་ནི། ཆོ་མེད་འཇིགས་སྣང་བསྐུལ་བ་ལས་དོན་དངོས་སུ་ཨ་མི་རི་ཀའི་དམངས་གཙོ་ནི་སྲ་བརྟན་འགྱུར་མེད་ཡིན་ཞེས་གསལ་སྟོན་བྱེད་ཀྱི་ཡོད་པ་མ་ཟད། མང་ཚོགས་ཀྱི་ཁྲོད་དུ་ཡང་དེ་ལྟར་དངོས་འབྲེལ་ཡིན་པའི་བསམ་ཚུལ་བཅངས་མཁན་མང་པོ་ཡོད་རེད། བྱས་ཙང་གནད་དོན་དབྱེ་ཞིབ་པས་བྱས་ན། སྐུ་ཞབས Biden གྱིས་ཁོང་ཉིད་ལ་འོས་ཤོག་འཕེན་དགོས་པའི་སྒྲུབ་བྱེད་དུ། ཨ་མི་རི་ཀའི་དམངས་གཙོར་གནོད་སྐྱོན་གཏོར་བཤིག་གཏོང་ཉེན་ཡོད་པ་ལས་སྲུང་སྐྱོབ་ཀྱི་ཆེད་དུ་ཡིན་ཞེས་གསུངས་པ་དེ་གཅིག་པུས། དངོས་འབྲེལ་མི་མང་གི་བློ་བསྒྱུར་ཏེ་ཁོང་ལ་དད་མོས་ཆེ་བ་བྱས་ཏེ་འོས་ཤོག་འཕེན་རྒྱུ་ནི་ཁག་པོ་རེད་ཅེས་བརྗོད་ཀྱི་ཡོད་རེད། དེའི་ཐོག་ལ་ཨ་མི་རི་ཀའི་མི་དམངས་མང་ཆེ་བའི་འདོད་མོས་དེ་ནི་རབ་བྱུང་ན་སྐུ་ཞབས Biden དང་སྐུ་ཞབས Trump གཉིས་ཀ་མིན་པར། རང་དབང་ལྡན་པའི་ཚོགས་སྡེ་ཞིག་གི་འོས་མི་འོས་ཤིང་འཚམས་པ་ཞིག་ཐོན་པ་ཡིན་ཚེ་དེར་རྒྱབ་སྐྱོར་བྱ་རྒྱུའི་འདོད་མོས་ཆེ་བ་བྱེད་ཀྱི་ཡོད་པ་རེད། དགུང་གྲངས་བདུན་ཅུ་དོན་བདུན་ལ་ཕེབས་པ་སྐུ་ཞབས Trump དང་དགུང་གྲངས་བརྒྱད་ཅུ་གྱ་གཅིག་ལ་ཕེབས་པ་སྐུ་ཞབས Biden གཉིས་ཀ་དགུང་ལོ་མཐོ་དྲགས་པའི་བསམ་ཚུལ་ཤུགས་ཆེ་བཅངས་བཞིན་ཡོད་པ་རེད། ཡིན་ན་ཡང་ད་བར་དགུང་ལོ་ཆུང་བའི་འོས་མི་གྲགས་ཆེ་བ་གང་འདྲ་ཞིག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་འདིའི་སྲིད་འཛིན་འོས་མིའི་འགྲན་རྩོད་ཀྱི་ནང་ལ་ཞུགས་རྒྱུར་གསལ་བསྒྲགས་བྱུང་མེད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།